དེ་འདྲ་ཡིན་པ་ཡིན་ན་ཡོན་ཏན་མེད་པས་ཅི་ཞིག་བྱ་ཟེར་ང་ལ་ཡོན་ཏན་ཡོད་མ་རེད་ཟེར་ཡོན་ཏན་མེད་པ་ཡིན་ས་ནི་ཁྱོད་རང་གིས་མཐོང་ཆུང་བྱེད་ཡས་བསྡད་ཡོད་མ་རེད། ཐོག་མར་ང་ལ་ཡོན་ཏན་མེད་པ་ཡིན་ས་ནི་ཁྱོད་རང་དེ་ལས་མཐོང་ཆུང་བྱེད་ཡས་ཡོད་མ་རེད་ཟེར། བདག་ཀུན་ཡོན་ཏན་ལྡན་པ་ཡིན་ཟེར། གལ་སྲིད་ང་ཡོན་ཏན་མེད་པ་ཡིན་ན་སེམས་ཅན་ཐམས་ཅད་ཡོན་ཏན་ལྡན་པ་ཡོད་རེད་ལ་ཡོན་ཏན་དམན་པ་ཡོད་རེད་ཟེར། ཡོན་ཏན་མེད་པ་ང་ལས་མེད་པ་དེ་འདྲ་ཡོད་རེད་དེ་ས་ཁྱོད་རང་མཐོང་ཆུང་བྱེད་ཡོད་མ་རེད་ཟེར། བྱང་ཆུབ་སེམས་དཔའ་རང་ཉིད་བྱེད་ཅིང་དེ་ལ་གཤེ་གཤེ་གཏོང། བདག་ཀུན་ཡོན་ཏན་ལྡན་པ་ཉིད་གང་བས་འདི་དམན་དེ་ཡོད་ཅིང་ཟེར། གང་བས་བདག་མཆོག་དེ་ཡང་ཡོད་ཟེར། སོ་སོ་ལ་དམན་པ་ཡང་ཡོད་རེད་སོ་སོ་ལ་མཆོག་ཏུ་གྱུར་པ་ཡང་ཡོད་རེད། ཚུལ་ཁྲིམས་ལྟ་བ་རྒུད་སོགས་ནི་ཉོན་མོངས་སྟོབས་ཀྱིས་བདག་དབང་མིན་ཟེར། དཔེར་ན་ཚུལ་ཁྲིམས་འཆལ་བ་ཞིག་ཡིན་པ་དང། ལྟ་བ་རྒུད་པ་ལ་སོགས་པ་ཚུལ་ཁྲིམས་རྒུད་པ་དང་ལྟ་བ་རྒུད་པ་ལ་སོགས་པ་སོ་སོ། མ་གྱུར་སེམས་ཅན་རྣམས་ཀྱང་དེ་ནི་ཉོན་མོངས་ཀྱི་སྟོབས་ཀྱིས་བྱས་པ་མ་གཏོགས་རང་ལ་དབང་ཡོད་པ་མ་རེད་ཉོན་མོངས་པའི་དབང་གིས་དེ་ལྟ་བུ་བྱས་པ་རེད་དེ་ཡིན་ས་ཁྱེད་རང་གིས་ཁྱེད་རང་གིས་ང་ལ་མཐོང་ཆུང་བྱས་ཡ་མི་འདུག་གོ་ཟེར་ཅི་ནུས་བདག་ནི་གསོ་དགོས་ཏེ་ཡིན་ས་གལ་སྲིད་ཁྱེད་རང་བྱེད་དགོས་ཀྱི་ཡོད་ན་བདག་སོགས་སེམས་ཅན་ཚང་མ་ཐང་ཆད་སེམས་ཅན་ཉམ་ཐག་པ་དེ་ཚོ་ཁྱེད་རང་གིས་གསོ་དགོས་ཀྱི་རེད་ངེས་པར་དུ་ཁྱེད་རང་གིས་གསོ་དགོས་ཡ་གི་ལས་ཀ་ཅིག་རེད།

འོན་ཏེ་བདག་ནི་གསོ་བྱ་མིན་ཅི་ཕྱིར་བདག་ལ་བརྙས་པར་བྱེད་ཟེར་དེ་ལྟར་མིན་མ་གསོ་བར་ཅི་ཕྱིར་བདག་ལ་བརྙས་བཅོས་བྱེད་དགོས་ཡོད་དེ་ནི་རྩ་བ་ནས་འགྲིག་ཡོད་མ་རེད་ཟེར་ཅང་འགྲིག་ཡོད་མ་རེད་ང་ལ་བརྙས་བཅོས་བྱེད་ཀྱི་ཡོད་མ་རེད་ཟེར་ནས་སེམས་ཅན་གྱིས་རང་ཉིད་ལ་གཤེ་གཤེ་གཏོང་བྱེད་པ་དེ་རེད་བདག་ལ་དེ་ཡི་ཡོན་ཏན་གྱིས་ཅི་བྱ་འདི་བདག་ཡོན་ཏན་ཅན། ངན་འགྲོ་གདུག་པའི། ངན་འགྲོ་གདུག་པའི་ཁར་གནས་པའི་འགྲོ་ལ་སྙིང་རྗེ་མེད་པ་འདི་ཟེར་ཨ་ནི་ཁྱེད་རང་གི་ཡོན་ཏན་དེ་ལ་ང་ལ་ཅི་ཡང་ཕན་ཐོགས་མི་འདུག་ང་ལ་ཕན་ག་གེ་མི་འདུག་དེ་ང་ག་རེ་བྱེད་དགོས་རེད། དེ་ལྟ་བུའི་ཡོན་ཏན་གྱིས་དེ་ནི་ངན་འགྲོའི་ངན་འགྲོའི་གྱི་ཁ་ན་བདེ་བ་དེ་སྐྱེས་པ་གཅིག་ཀྱང་རེད། ཁྱེད་རང་ང་ལ་བརྙས་བཅོས་བྱས་པ་དེས་ན་ཁྱེད་རང་ངན་འགྲོའི་གྱི་ཁ་ན་བདེ་བ་དེ་སྐྱེས་པ་རེད། ང་བདག་སོགས་སེམས་ཅན་དམན་པ་དེ་ཚོ་ལ་སྙིང་རྗེ་ཡོད་མ་རེད་ཟེར་ཁྱེད་རང་ཕྱིར་ལ་ཡོན་ཏན་རློམ་པ་ཡིས་ཟེར་ནས་ཁྱེད་རང་ལ་ཡོན་ཏན་རློམ་བྱས་ནས་ང་རྒྱལ་བྱས་ཀྱི་མ་གཏོགས་གཞན་ཁྱེད་རང་ག་གེ་ཕན་ཐོགས་མ་རེད་མཁས་པ་དག་ལ་བསྡོ་བར་འདོད་ཟེར་དེ་དག་མཁས་པ་དེ་ཚོ་ལ་འགྲན་སེམས་འདྲ་མི་བྱེད་བྱས་ནས་ཁོ་ལས་ང་ཐོག་རྒྱུ་ཡུལ་སོང་སོ་འདྲ་མི་བྱེད་ནས་བསྡད་གི་བ་རེད་ཟེར

ཐོས་པར་མི་འགྱུར་བྱ། ཁྱེད་རང་གི་ཡོན་ཏན་དེ་ཡིན་ན་སུས་གང་གིས་ཧ་མ་གོ་བར་བཟོ་ཅེས་ནི་བས། དེ་ནས་མངོན་གསལ་དོད་པོ་ཁྱོད་ནི་མེད་པར་བྱས་ནས་སྦས་བཞག་ཁྱེད་སུ་ཙག་བྲམ་སྟེ། སུ་གང་གིས་མ་ཐོས་བཟོ་གི་ཡིན། ནུས་པ་མེད་པར་བྲམ་གྱིས་བཟོ་གི་ཡིན། བདག་གི་སྐྱོན་ཡང་སྦ་བྱ་ཞིང་ང་རང་གིས་ནི་མ་གྱུར་སེམས་ཅན་གྱི་སྐྱོན་དེ་ཡིན་ན་ཆེན་པོ་གཅིག་ཡོད་པ་ཡིན་ན་ཕར་སྦ་བྱས་ནས་མ་མཐོང་བར་བཟོ་གི་ཡིན་སྐྱོན་དེ་མ་མཐོང་བར་བཟོ་གི་ཡིན། བདག་ནི་མཆོད་བྱ་འདི་ལ་མིན། རང་གིས་ནི་མཆོད་པར་ཡོད་པས། མཆོད་པར་ཡོད་པའི་སེམས་ཅན་གཞན་གྱིས་རང་ལ་མཆོད་པ་ཡོད་པ་ལ་སོགས་པ་ཚུར་བྱེད་ཀྱི་ཡིན། ཁྱེད་རང་ལ་དེ་ལྟ་བུའི་མཆོད་པ་ལ་སོགས་པའི་ཚུལ་ཕལ་ཡང་བྱེད་བཅུག་གོ་མིན། བདག་དེང་རྙེད་པ་ལེགས་རྙེད་ཅིང། བདག་དེ་རིང་རྙེད་པ་གང་ཡོད་པ་ཐམས་ཅད་ནི་ལེགས་པར་རྙེད་ཅིང། བདག་ནི་བཀུར་འགྱུར་འདི་ལ་མིན། རང་ལ་བཀུར་སྟི་རིམ་གྲོ་ལ་སོགས་པ་ཚུར་བྱེད་མཁན་མང་པོ་ཡོད་པ་ཅིག་བཟོ་གི་ཡིན་ཁྱེད་རང་ལ་ནི་དེ་ལྟ་བུ་མེད་པར་བཟོ་གི་ཡིན་ཟེར་འདི་ལ་མིན། འདི་ནི་མ་རུངས་བྱས་པ་ལ་ཡུན་རིང་བདག་ནི་དགའ་བས་ལྟ། དེ་ནས་ནི་མ་རུངས་པ་བྱས་པ་ཡིས་ཟེར་ཡུན་རིང་བདག་ནི་དགའ་བས་ལྟ་ཟེར་ཁྱེད་རང་ནི་མ་རུངས་པ་བྱས་ནས་སྐྱོ་པོ་ཅིག་ཆགས་སོང་ན་ནི་ང་དགའ་བ་བསྒོམས་བྱས་བསྡད་ཀྱི་ཡིན་ཟེར། ཁྱེད་རང་ལས་ང་ལྷག་པ་བྱེད་ཀྱི་ཡིན་ནི་ཁྱེད་རང་སྐྱོ་པོ་ཅིག་བཟོས་ང་ཆེན་པོ་ཅིག་བཟོ་གི་ཡིན་ཟེར་ནས་རང་ཉིད་མ་གྱུར་སེམས་ཅན། མ་གྱུར་སེམས་ཅན་ཡིན་པའི་སྒོམ་བྱས་མ་གྱུར་སེམས་ཅན་དེ་གིས་ནི་རང་ལ་ཚུར་གཤེ་གཤེ་བཏང་བྱས་ནས་དུ།

ག་རེ་ཟེར་དགོས་ན་ཉོན་མོངས་འདི་ཡང་ཟེར་དུས་ཉོན་མོངས་པ་ཟེར་དུས་སྡུག་བསྔལ་བ་དེ་རེད་པ་སྲིད་དུ་སྡུག་བསྔལ་བ་དག་སེམས་ཅན་འོ་དེ་ལྟ་བུ་ལྷན་ཅིག་ཏུ་འགྲན་ཅེས་གྲག་ཟེར་ཁྱེད་རང་ནི་སྐྱོ་པོ་ཞེ་དྲག་རེད་ང་ལ་འགྲན་ཟླ་བྱེད་ཐུབ་ཡས་རྩ་བ་ནས་ཡོད་མ་རེད་སྐྱོ་པོ་ཞེ་དྲག་རེད། འདི་བདག་ཐོས་དང་ཤེས་རབ་བམ། གཟུགས་རིགས་ནོར་གྱིས་མཉམ་མམ་ཅི། ང་གཉིས་མཉམ་རྒྱུ་ཡོད་པ་ཡིན་ན་ཁྱེད་རང་ཐོས་པའི་སྒོ་ནས་མཉམ་རྒྱུ་ཡོད་པས་ཤེས་རབ་ཀྱི་སྒོ་ནས་མཉམ་རྒྱུ་ཡོད་པས་ཐོས་པ་ང་ཙམ་ཅིག་ཡོད་པས་ཤེས་རབ་ང་ཙམ་ཅིག་ཡོད་པས་མ་གྱུར་སེམས་ཅན་ནི་བདག་པོ་བྲམ་ཟེ་བྱེད་ཀྱི་ནི།

བདག་གི་ཡོན་ཏན་དེ་ནི་ཐོས་ནས་ནི་སེམས་ཅན་ཚང་མ་དང་བཅས་ནས་བ་སྤུ་ལང་བ་ལ་སོགས་པ་ཚུལ་དེ་བྱས་ནས་དགའ་བ་སྐྱེས་གྱུར་པའི་དེ་འདྲ་བྱེད་ཀྱི་ཡིན། བདེ་སྐྱིད་ལ་ནི་ཡོངས་སུ་སྤྱོད། དེ་ལྟ་བུ་བདེ་བ་དང་བདེ་བ་དང་སྐྱིད་པོ་ལ་སོགས་པ་དེ་ཚོ་ལ་ཡོངས་སུ་སྤྱོད་ནས་བསྡད་ཀྱི་ཡིན་ཁྱོད་རང་ལ་དེ་ལྟ་བུ་མེད་པར་བཟོ་གི་ཡིན། ཅི་སྟེ་འདི་ལ་རྙེད་ཡོད་ཀྱང་གལ་ཏེ་ང་ཡི་ལས་བྱེད་ན་འདི་ལ་འཚོ་བ་ཙམ་བྱིན་ནས་བདག་གི་སྟོབས་ཀྱིས་དེ་བླང་བྱ། གལ་ཏེ་དེ་ལ་ནི་རྙེད་པ་ཡོད་པ་ལ་སོགས་པ། རང་ཉིད་ལ་རྙེད་པ་ཡོད་ཁོ་ལ་མེད་པ་ཡིན་ན་གལ་ཏེ་ང་ཡི་ལས་བྱེད་ཞུགས་སུ་བྱང་ཆུབ་སེམས་དཔའ་དེ་ལ།

ཡིན་ན་ཡང་ནི་སྡུག་བསྔལ་གྱི་འབྲས་བུ་དེ་ལ་གང་ཡང་ཡོང་རྒྱུ་མེད་པར་བྱས་ན་སྡུག་བསྔལ་གྱི་འབྲས་བུ་དེ་ཡང་སྡུག་བསྔལ་རྐྱང་རྐྱང་འགྲོ་ཡ་ཅིག་མ་གཏོགས། ཨ་བདེ་བའི་གོ་འཕང་ལ་དུས་ནམ་ཡང་འགྲོ་ཐུབ་ཡོད་མ་རེད། ཁྱོད་ཀྱིས་སྡུག་བསྔལ་འབའ་ཞིག་བསྒྲུབས་ཟེར་གྱི་ཡིན་པ་རེད། དེ་ལྟས་ངེས་པར་གཞན་དག་གི་དོན་ལ་རབ་ཏུ་འཇུག་གྱིས་དང་ཐུབ་པའི་བཀའ་ནི་མི་སླུ་བས་དེ་ཡི་ཡོན་ཏན་ཕྱིས་མཐོང་འགྱུར་རོ་ཟེར། དེ་ཁ་ཕར་སྤོས་བྱས་ནས། ད་ལྟ་ཕན་ཆད་དེ་ལ་རང་དོན་འབའ་ཞིག་བསམས་པ་དེ་ཁ་ཕར་སྤོས་བྱས་ནས་སེམས་ཅན་གཞན་བདག་ཏུ་བཟུང་བྱས་ནས་སེམས་ཅན་གཞན་གྱི་དོན་རྐྱང་རྐྱང་བྱས་ནས་བསྡད་ཀྱི་ཡིན་ན།

གང་གིས་ཀྱང་ཆད་པ་མི་འདུག་གོ། གལ་ཏེ་ཁྱོད་ཀྱིས་སྔ་དུས་སུ་ཟེར་དུས་སྔ་མ་དཔེར་ན་འཁོར་བ་ལ་ཐོག་མ་ཡོད་མ་རེད། ཐོག་མ་མེད་པ་ཡིན་ཙང་བསྐལ་པ་སྔ་མ་དེ་པ་ཅི་ལས་ནི། རང་ཡལ་བར་དོར་ནས་གཞན་གཅེས་པར་འཛིན་པའི་ལས་ཀ་དེ་བྱས་པ་ཡིན་ན། བྱས་པ་ཡིན་ན་ནི་ད་ལྟ། ད་ལྟ་ནི་དེ་ལྟ་བུའི་སྡུག་བསྔལ་རྩ་བ་ནས་མྱོང་དགོས་མ་རེད། སངས་རྒྱས་ཀྱི་ཡོན་ཏན་ཕུན་སུམ་ཚོགས་པ་ཐམས་ཅད་ལ་ལོངས་སྤྱོད་བྱས་ནས་བདེ་བ་འབའ་ཞིག་ལ་ལོངས་སྤྱོད་ནས་བསྡད་དགོས་རེད་མ་གཏོགས་དེ་ལྟ་བུའི་སྡུག་བསྔལ་མྱོང་བྱས་ནས་བསྡད་དགོས་ཡས་རྩ་བ་ནས་ཡོད་མ་རེད། དེ་བས་འདི་ལྟར་གཞན་དག་གི་ཁུ་བ་ཁྲག་གི་ཐིགས་པ་ལ་ཁྱོད་ཀྱིས་ངར་འཛིན་བྱས་པ་ལྟར་དེ་བཞིན་གཞན་ལའང་གོམས་པར་གྱིས། རྒྱུ་མཚན་དེ་འདྲ་ཡིན་ཙང་ཟེར། རྒྱུ་མཚན་དེ་དག་ལ་བསམ་བློ་བཏང་བྱས་ནས་གཞན་དག་གི་ཁུ་བ་ཁྲག་གི་ཐིགས་པ་དེ་ལ་རང་གིས་ངར་འཛིན་བྱེད་པ་ནང་བཞིན་བྱས་ནས་སེམས་ཅན་གཞན་ལ་ཡང་དེ་ལྟ་བུའི་ངར་འཛིན་དེ་ཕར་གོམས་རུ་བཅུག་བྱས་ནས། ཁུ་བ་ཁྲག་གི་ཐིགས་པ་དེ་རང་གི་ལུས་མ་རེད་སེམས་ཅན་གཞན་གྱི་ལུས་རེད་དེ་ཡིན་ན་ཡང་དེ་ལ་ངར་འཛིན་བྱེད་པ་དེ་བཞིན་དུ། དེ་ནས་སེམས་ཅན་གཞན་ལ་ཡང་དེ་ལྟ་བུ་ཕར་གོམས་རུ་བཅུག་བྱས་ནས་བདག་ཏུ་བཟུང་ནས། གཅེས་པར་བཟུང་གི་ཡིན་ན། ཕུན་སུམ་ཚོགས་པ་ཐམས་ཅད་ཡོང་གི་རེད་ཟེར་གཞན་ལ་གོམས་པར་གྱིས། གཞན་གྱི་རྟོག་ཆེན་བྱས་ནས་ནི་བདག་གི་ལུས་ལ་ཅི་སྣང་བ་དེ་དང་དེ་ཉིད་ཕྲོགས་བྱས་ནས་ཁྱོད་ཀྱིས་གཞན་ལ་ཕན་པར་སྤྱོད། གཞན་གྱི་རྟོག་ཆེན་བྱས་ནས་ནི་རྟོག་པ་ཆེན་པོ་བྱས་ནས་བརྟག་དཔྱད་མང་པོ་བྱས་ནས། བརྟག་དཔྱད་མང་པོ་བྱེད་ཅེ་ན་རང་གི་ལུས་ལ་ག་རེ་ཡོད་པ་ཡིན་ན་ཕེ་སོ་ཚོམ་པ་ག་རེ་ཡོད་པ་དང་རང་ལ་ག་རེ་དབང་གི་ཡོད་པ་ཡིན་ན་དེ་ཕར་འཕྲོག་ཅེ་ན་དེ་ཕར་འཕྲོག་ཅེ་ན་བཙན་ཐབས་སུ་ཕར་འཕྲོག་ཅེ་ན་སེམས་ཅན་གཞན་ལ་ཕན་པ་བཅང་བཅུག་བྱེད་བཅུག་དགོས་རེད། སེམས་ཅན་གཞན་ལ་ཕན་བཅང་བཅུག་དཔེར་ན་རང་ལ་ལོངས་སྤྱོད་ཅིག་ཡོད་པ་ཡིན་ན་ལོངས་སྤྱོད་དེ་རང་གིས་མ་སྤྱོད་ཅེ་ན་སེམས་ཅན་གཞན་ཉམ་ཐག་པ་དེ་ཚོ་ལ་ཕར་སྤྱོད་བཅུག་ཡོད་རང་གི་དགེ་རྩ་ཅིག་ཡོད་པ་ཡིན་ན་དགེ་རྩ་འབྲས་བུ་དེ་རང་ལ་མ་སྨིན་ཡོད་ཅེ་ན་ཕར་འཕྲོག་ནས་སེམས་ཅན་གཞན་དགེ་རྩ་གི་འབྲས་བུ་དེ་སེམས་ཅན་གཞན་ལ་ཕར་བསྔོ་ཡ་དེ་ལྟ་བུ་བྱེད་དགོས་རེད། ཁྱོད་ཀྱིས་གཞན་ལ་ཕན་པར་སྤྱོད་ཟེར་དེ་ཡིན་པ་རེད། བདག་སྐྱིད་གཞན་ནི་མི་སྐྱིད་ལ་ཟེར་བདག་ཉིད་སྐྱིད་པོ་གཞན་ནི་མི་སྐྱིད་ལ་ཟེར། བདག་མཐོ་གཞན་ནི་དམའ་བ་དང། བདག་ནི་ཕན་བྱེད་གཞན་མིན་ཞེས་བདག་ལ་ཕྲག་དོག་ཅིས་མི་བྱེད་ཟེར། ཨ་དེ་འདྲ་སེ་བྱས་ན་རང་ལ་ནི་ཕྲག་དོག་ངེས་པ་དོན་དུ་བྱེད་དགོས་ཟེར་བདག་སྐྱིད་ལ་གཞན་མི་སྐྱིད་བ་དང། བདག་མཐོ་བ་འདོད་ལ་གཞན་དམའ་བ་འདོད་པ་དང། བདག་ལ་ཕན་པར་བྱེད་པ་ལ་གཞན་ལ་གནོད་པར་བྱེད་པ་དང། དེ་འདྲ་བྱེད་པ་ནང་བཞིན་ན་བདག་དེ་བཞིན་དུ་བྱེད་གཞན་ཡང་དེ་བྱེད་ཅེས་ནི་ཕ་དགུ་བཞི་ལོག་ནས་སོ་སོ་རང་ལ་དཔེར་ན་སྐྱིད་པོ་མེད་པ་གཞན་སྐྱིད་པོ་ཡོང་བ་དང། བདག་མཐོ་བར་འདོད་ས་དེ་གཞན་མཐོ་བར་འདོད་པ་དང་བདག་དམའ་བར་འདོད་པ། བདག་ལ་ཕན་པར་བྱེད་ས་དེ་གཞན་ལ་ཕན་པར་བྱེད་པ་དང་རང་ལ་ཕན་པར་མི་བྱེད་པ་ཨོ་དེ་འདྲ་སེ་བསྒོམ་དགོས་རེད། བདག་ལ་ཕྲག་དོག་ཅིས་མི་བྱེད་བདག་ནི་བདེ་དང་བྲལ་གྱིས་ཏེ་གཞན་གྱི་སྡུག་བསྔལ་བདག་ལ་སྦྱོར། གཞན་གྱི་སྡུག་བསྔལ་ཚང་མ་ཐམས་ཅད་རང་གིས་དང་དུ་ལེན་ནས་སོ་སོ་ལ་ཚུར་མྱོང་བར་བྱེད། གང་ཚེ་འདི་ནི་ཅི་བྱེད་ཅེས་བདག་གི་སྐྱོན་ལ་བརྟག་པར་གྱིས་ཟེར་སོ་སོ་སོ་སོ་ལ་ནི་དྲན་པས་ཀྱིས་མ་བརྗེད་པ་བྱེད་ཅེ་ན་ལས་ཀ་ག་རེ་ག་རེ་བྱེད་ཀྱི་འདུག་ཨོ་དེ་འདྲ་སེ་བྱེད་ནས་ཡང་ནས་ཡང་དུ་བརྟག་བགྱིས་ཏེ་གཞན་གྱིས་ཉེས་པ་བྱས་པ་ཡང་རང་གི་སྐྱོན་དུ་བསྒྱུར་བྱོས་ལ། བདག་གིས་ཉེས་པ་ཆུང་བྱས་ཀྱང་སྐྱེ་བོ་མང་ལ་རབ་ཏུ་ཤོགས། རང་གི་ཉེས་པ་ཆུང་ཆུང་ཅིག་མ་གཏོགས་མེད་པ་ཡིན་ནའང་སེམས་ཅན་གཞན་ལ་ཕར་བསྒྲགས་བྱས་ནས་ཕར་སྒང་ག་ཕར་ཁྱོད་ཁྱོད་ཀྱིས་འདི་འདྲ་བྱེད་དགོས་རེད་ཟེར་གཞན་གྱི་གྲགས་པ་ལྷག་བརྗོད་པས་རང་གི་གྲགས་པ་ཟིལ་གྱིས་ནོན།

དོན་རྣམས་ཀུན་ལ་བཀོལ་བར་གྱིས་ཟེར་དེ་ཡིན་པ་རེད། འདི་ནི་སྐྱོན་བཅས་རང་བཞིན་གྱི་གློ་བུར་ཡོན་ཏན་ཆས་མི་བསྟོད་ཟེར། འདི་ནི་སྐྱོན་བཅས་རང་བཞིན་གྱིས་ཟེར་དེ་དཔེར་ན་སྐྱོན་བཅས་རང་བཞིན་ཟེར་དེ། སྤྱི་བཏང་གི་སེམས་ཅན་དེ་འདྲ་ལ་ནི་སྐྱོན་བཅས་རང་བཞིན་གྱིས་ཟེར། གློ་བུར་ཡོན་ཏན་ཆས་མི་བསྟོད་ཟེར་དེ་གློ་བུར་དུ་གནས་སྐབས་གནས་སྐབས་ཀྱི་བས་གོང་འོག་ཅིག་མ་གཏོགས་སེམས་ཅན་ཁོ་རང་རང་བཞིན་གྱིས་ཀྱི་ཡིན་ན་སྐྱོན་ཅན་དེ་འདྲ་རེད་མ་རེད་པ། གློ་བུར་གློ་བུར་དུ་ཡོང་བ་རེད་པ་དེ་ནང་བཞིན་བྱས་ནས་ཡོན་ཏན་ཡིན་ནའང་གློ་བུར་གློ་བུར་དུ་ནི་ཡོང་གི་རེད། གློ་བུར་ཡོན་ཏན་ཆས་མི་བསྟོད། འདི་ཡི་ཡོན་ཏན་ཅི་ནས་ཀྱང། འགས་ཀྱང་མི་ཤེས་དེ་ལྟར་བྱ་ཟེར་ད་སེམས་ཅན་གཞན་གྱི་ཡོན་ཏན་དེ་དགའ་བར་མི་དགའ། ས་ཕག་དགའ་མ་བཅུ་བས་ཁོ་བོ་མེད་པར་མ་བཟོ་བས་དེ་ཡིན་པ་རེད། མདོར་ན་བདག་གི་དོན་གྱི་ཕྱིར་ཁྱོད་ཀྱིས་གཞན་ལ་གནོད་བྱས་གང་གནོད་དེ་སེམས་ཅན་དོན་གྱི་ཕྱིར་བདག་ཉིད་ལ་ནི་འབབ་པར་གྱིས། ད་གནོད་པ་ཚང་མ་ཐམས་ཅད་རང་ལ་ཚུར་འབབ་པར་བྱེད་སེམས་ཅན་གཞན་ལ་གནོད་པ་སྐྱེས་མ་མེད་པར་བཟོས། འདི་ནི་གཉའ་དྲག་འགྱུར་ཚུལ་དུ་ཤེད་བསྐྱེད་པར་ནི་མི་བྱ་སྟེ། གཉའ་དྲག་ཟེར་ཏེ་གཉའ་དྲག་པོ་གནས་པ་དཔེར་ན་ང་རང་ཚོ་མུན་པར་འགྱོད་དེ་ཀུན་ལ་གཉའ་དྲག་པོ་གནས་པ་སྤྱོར་བ། དཔེར་ན་གཉའ་གནོན་ཟེར་གཉའ་གནོན་པ་ཟེར་ཏེ། འོ་དེ་ཤེད་བསྐྱེད་པར་ནི་མི་བྱ་སྟེ། དེ་ལྟར་སེམས་ཅན་གཞན་ལ་ཕར་ཐུབ་ཚོད་གཏོང་བ་དང་སེམས་ཅན་གཞན་ལ་གནོད་པ་བྱེད་པ་ལ་སོགས་པ་འདི་ཚོ་མི་བྱེད་ཟེར་ཡིན་པས་ཤེད་བསྐྱེད་པར་ནི་མི་བྱ་སྟེ། བག་མ་གསར་པའི་ཚུལ་བཞིན་དུ་ངོ་ཚ་འཇིགས་དང་བསྡམས་ཏེ་བཞག་ཟེར།

སེམས་ཅན་གཞན་གྱི་དོན་བྱེད་ཀྱི་མི་འདུག་ན་ནི་ཚར་གཅོད་ཤོག་ཟེར་ལུས་དེ་ཕར་ཚར་གཅོད་ཤོག་ཟེར། འོན་ཏེ་དེ་ལྟར་བསམས་ཀྱང་ནི་ཡིད་ཁྱོད་དེ་ལྟར་མི་བྱེད་ན་ཁྱོད་ལ་ཉེས་པ་ཀུན་བརྟེན་པས་ཁྱོད་ཉིད་ཚར་གཅད་བྱ་བར་ཟད་ཟེར། ད་ལྟ་ཡང་དེ་ལྟ་བུའི་བསམ་བློ་མང་པོ་བཏང་བྱས་ནི་ད་ལྟ་ཡང་རང་གི་དོན་ཀྱང་བྱེད་མ་ཐུབ་གཞན་གྱི་དོན་བྱེད་ཀྱི་མི་འདུག་ན་ནི་ད་ལྟ་ཡང་ཁྱོད་རང་ཉེས་པ་ཚང་མ་དང་ཅི་ཧ་མ་ཡང་བསྟན་པ་རེད་ད་ལྟ་ཡང་ང་ལ་ཉེས་པ་དེ་དག་བསྟན་གྱི་འདུག་ཟེར་ནས་ནི་ཚར་གཅོད་ཤོག་ཟེར། ཁྱོད་ཀྱིས་ཁོ་བོ་གང་བརླག་པའི་སྔོན་གྱི་དུས་དེ་གཞན་ཡིན་ཏེ། ང་ཐོག་མ་མེད་པ་ནས་ད་ལྟའི་བར་དུ་ནི་ང་ཕམ་པ་མང་པོ་ཅིག་བཟོས་ཚར་བ་རེད། ཁྱེད་རང་གིས་ཕམ་པ་མང་པོ་ཅིག་ནི་བས་སྡུག་བསྔལ་མང་པོ་ཅིག་མྱོང་ཚར་བ་རེད། དེ་ནས་ནི་དུས་འདས་ཚར་བ་རེད། དུས་འདས་ཚར་བ་ཡིན་ཙང་ད་རེས་རང་ང་ཕམ་གྱི་ཡོད་པ་དེ་ང་ཧ་གོ་གི་འདུག། ཧ་གོ་གི་ཡོད་ཙང་ད་ནི་ཁྱེད་རང་བྲོས་ས་རྩ་བ་ནས་ཡོད་མ་རེད་ང་ཡིས་ཁྱེད་རང་མེད་མེད་གཞས་ལ་ཕ་བགྱིས་ཚར་བ་རེད། དེ་ཡིན་ཙང་ནི་ཁྱེད་རང་གིས་རང་གཅེས་འཛིན་དེ་གཡུག་བཞག་དགོས་རེད་ཟེར་ངས་མཐོང་ཁྱོད་ཁྱོད་ད་གང་དུ་འགྲོ་ཟེར་ད་ག་པར་འགྲོ་ག་ཁྱོད་ཀྱི་དྲེགས་པ་ཀུན་གཞོམ་བྱ་ཟེར་དྲེགས་པ་ཚང་མ་གཏོང་བྱེད་པའི་ཕར་གཞོམ་དགོས་རེད་ཟེར་ད་དུང་བདག་ལ་རང་གི་དོན་ཡོད་སྙམ་སེམས་པ་དེ་དོར་ཅིག་ཟེར་རང་དོན་ཡོད་སེམས་རང་དོན་བྱེད་ཀྱི་ཡིན་བསམས་ནས་བསམ་པ་དེ་ཕར་དོར་ཅིག་ཟེར་བདག་གིས་གཞན་ལ་ཁྱོད་བཙོངས་ཀྱིས་སྐྱོ་བར་མ་སེམས་ཞོ་ཤ་ཕུལ་ཟེར།